ཨ་རིའི་རླུང་འཕྲིན་ཁང་གི་རེས་གཟའ་ཉི་མའི་བགྲོ་གླེང་མདུན་ལྕོག་གི་ལས་རིམ་གསན་མཁན་ཡོངས་ལ་འཚམས་འདྲི་ཞུ། ང་བསྟན་འཛིན་ནོར་བཟང་ཡིན། དེ་རིང་གི་ལས་རིམ་འདིའི་ཐོག་ནས་རྒྱ་གར་ལྷོ་ཕྱོགས་སེར་བྱེས་མཁས་སྙན་གྲྭ་ཚང་ནང་ལ་ཡ། ཉེ་ཆར། སྤྱི་ཟླ་དང་པོའི་གི་ཚེས་པ་བཅུ་བཞི་ཉིན་མོ་དེ་ལ་ཡ། དགའ་ལྡན་ཁྲི་རིན་པོ་ཆེ་མཆོག་ནས་དབུ་འབྱེད་བཀའ་དྲིན་བསྐྱངས་ཡོད་པ་ཨ་ནི། སེར་བྱེས་མཁས་སྙན་གྲྭ་ཚང་གི། ཨ་ནི། ཚན་རིག་སྦྱོང་བརྡར་བསྟི་གནས་ཁང། དེ་དང་ལྷག་པར་དུ་ཨ་ནེ་སེར་བྱེས་མཁས་སྙན་གྲྭ་ཚང་གི་ཚན་རིག་བསྟི་གནས་ཁང་དབུ་བརྙེས་ནས་ལོ་བཅུ་འཁོར་གྱི་ཡོད་པ་འདིའི་ཐོག་ལ་ཡ་གླེང་མོལ་ཞུ་གི་ཡིན། ལས་རིམ་འདིའི་ཆེད་དུ་སེར་བྱེས་མཁས་སྙན་གྲྭ་ཚང་གི་མཁན་རིན་པོ་ཆེ་དགེ་བཤེས་བཀྲ་ཤིས་ཚེ་ཐར་ལགས། ཕེབས་ཡོད། དགེ་བཤེས་ལགས་ཐོག་མར་འཚམས་འདྲི་ཞུ་ཡ་དང། ཨ་ནེ་དགེ་བཤེས་ལགས་ད་ལྟ་རྣམ་པ་ཚོ་མ་གི་ལ་ཡ་ད་ཆོས་ཕྱོགས་ཀྱི་ལས་རིམ་མང་པོ་ཅིག་འགྲོ་བཞིན་པ་རེད་ཤག་ཡིན་ནའི་དགེ་བཤེས་ལགས་ང་ཚོའི་ལས་རིམ་འདི་ལ་ཡ་གལ་ཆེ་དོན་ཅན་གཅིག་དགོངས་བྱས་དུས་ཚོད་གནང་བ་ཐུགས་རྗེ་ཆེ་ཞུ་ཡས་དང། ད་ངས་དུས་ཚོད་ཞེ་དྲག་མ་ཞུས་པའི་ཐོག་ནས། ང་ཚོས་འདས་པའི་གི་དུས་ཚོད་འདི་ལ་ཡ་ཕྱི་མིག་བལྟས་པ་ཡིན་ན ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་རབ་དང་རིམ་པ་དོན་ཚན་དོན་གནད་མང་པོ་ཅིག་ལ་ཐོག་ལ་ཡ་བཀའ་སློབ་ཕེབས་ཡོད་རེད་དེ་ནང་ལོགས་ནས་གལ་ཆེ་བ་གཅིག་འདི་ད་གདན་ས་གྲྭ་ཚང་ཁག་གི་ནང་ནས་ཨ་ནི་གཅིག་གི་ཚན་རིག་ཐོག་ལ་ཡ་བསླབ་པ་སློབ་གཉེར་འདི་དང། གལ་ཆེན་པོ་ཆགས་ཀྱི་ཡོད་པར་བཀའ་སློབ་སྔ་རྗེས་ཕེབས་ཡོད་རེད་ལ་དེ་དེ་བཞིན་གྱི་གདན་ས་གྲྭ་ཚང་ཁག་ནས་ལག་བསྟར་གནང་བྱས་ད་ད་བར་ལ་ལོ་ཉི་ཤུ་སུམ་ཅུ་དེ་འདྲའི་འགྲོ་བྱས་པ་ཞིག་གནས་སྟངས་ཆགས་བསྡད་ཀྱི་ཡོད་རེད། ང་ཚོས་འདི་ལ་ཡ་གོང་ས་མཆོག་གི་བཀའ་སློབ་ལམ་སྟོན་འདི་ལ་ཡ་ཤར་བསྐྱོད་ཐུབ་པ་དེ་ལ་བརྟེན་ནས་གནས་སྐབས་གྲུབ་འབྲས་མིག་མཐོང་ལག་ཟིན་བྱུང་བ་མང་པོ་ཅིག་ཡོད་རེད་དེ་ཕུགས་རྒྱང་རིང་པོ་ད་ཅིག་གི་མཁས་པ་ཕུལ་དུ་བྱུང་བ་མང་པོས་ཀྱིས་ད་འདི་གི་གྲུབ་འབྲས་ཆེས་ཆེན་པོ་ནང་གི་ཆེ་ཤོས་འདི་ད་མ་འོངས་པར་ལོ་ལྔ་བཅུ་དྲུག་ཅུ་འདི་འདྲའི་ནང་ང་ཚོས་མཐོང་ཐུབ་ཡ་མིག་མཐོང་ལག་ཟིན་འདི་འདྲས་ཡོང་གི་རེད་དེ་འདྲའི་བཀའ་གནང་བ་མང་པོ་ཅིག་ང་ཚོས་མཇལ་ཡ་ཡོད་རེད། དགེ་བཤེས་ལགས་དང་ཐོག་འདི་ལ་ཡ་མཁན་རིན་པོ་ཆེ་ལགས། ང་ཚོ་ད་ལྟ་ལས་རིམ་གསན་མཁན་མང་པོ་ཅིག་གིས་ཨ་ནི་སེར་བྱེས་མཁས་སྙན་གྲྭ་ཚང་སྤྱི་ཡོངས་ཀྱི་ངོ་སྤྲོད་ཞིག་གནང་དགོས་ཀྱི་ཡོད་ན། ངོ་སྤྲོད་སྙིང་བསྡུས་ཤིག་གནང་རོགས་གནང་ད་ལྟའི་ཆ་ལ་ཡ་ཨ་ནི་དགེ་འདུན་པའི་ཞལ་གྲངས་ག་ཚད་ཆགས་ཀྱི་ཡོད་རེད་ཨ་ནི་སླབ་གྲྭ་དང་ཨ་ནི་ཅིག་གི་དེ་འདྲའི་ཁོར་ཡུག་ནང་ལ་ཡ་ཨ་ནི་ཤེས་ཡོན་བསྟི་གནས་ཁང་གི་ག་འདྲ་ག་འདྲ་ཡོད་རེད་ངོ་སྤྲོད་སྙིང་བསྡུས་ཤིག་གནང་རོགས་གནང་ཞུ་གི་ཡིན། ཨ་ལགས། དེ་ནས་ངས་དེ་ཨ་རིའི་རླུང་འཕྲིན་ཁང་གི་དེ་ནི་ལས་བྱེད་ཡོངས་དང་དེ་ཡོངས་ལ་དེ་ནི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ཨ་དེ་ནི་ད་ལྟ་སེར་བྱེས་མཁས་སྙན་གྲྭ་ཚང་དང་འདྲ་རྒྱ་གར་ལ་ཡང་བཙན་བྱོལ་ལ་ཡོད་པའི་དེ་སེར་བྱེས་མཁས་སྙན་གྲྭ་ཚང་དེ་ལ་དེ་ནི་ལས་བྱེད་ག་རེ་ཟེར་བ་རེད་དགེ་འདུན་པ་ཞལ་གྲངས་བྱས་པ་ཡིན་ན་སུམ་སྟོང་དང་ལྔ་བརྒྱ་ལྷག་ཟིན་པའི་ཡོད་རེད་ཨ་འདི་ནང་ནས་དེ་ནི་ག་རེ་ཟེར་བ་རེད། སློབ་གཉེར་བ་གནང་མཁན་དང་སློབ་གཉེར་རང་ད་ལྟ་གནང་བཞུགས་ཡོད་ད། ལྷ་རམས་འཛིན་གྲྭ་ནས་བསྡུས་གྲྭ་བར་དུ་ག་རེ་ཟེར་དགོས་རེད་གཅིག་སྟོང་བདུན་བརྒྱ་ཞིག་བསྡད་ཡོད། དེ་ནས་སེ་ར་བྱེས་ཀྱི་དེ་ནི་འབྲིང་རིམ་སློབ་གྲྭ། ཡན་ལག་སྡེ་ཚན་འབྲིང་རིམ་སློབ་གྲྭ་ཞེས་པ་དེ་འོ་འདི་ནང་ལ་ད་དེ་སྲིན་པོ་རྒྱུ་འབྲས་ད་ཟིན་ད་ལོ་སྔ་མ་སྤྱི་ཟླ་བཅུ་གཉིས་ནང་ལ་དུ་ཟིན་པ་རེད་འདི་འདི་ག་རེ་ཟེར་དགོས་རེད་བདུན་བརྒྱ་བདུན་བརྒྱ་ལྷག་ཞིག་འོ་དེ་འདྲས་ཞིག་འདུག་ཨ་ནི། དེ་འདྲས་ཤིག་ཡོད་རེད་ད། འདི་འདི་འདྲ་བཅུ་པ་བར་དུ། ཡོད་དེ་འདྲ་ཅིག་དང་དེ་ནི། རྒྱ་གར་དབུས་གཞུང་གི་ངོས་ལེན་ཡོད་པའི་དེ་འདྲས། འབྲིང་རིམ་སློབ་གྲྭ་ཅིག་རེད། ཨ་ནི་ཡང། ཡང་འདི། ག་རེ་ཟེར་དགོས་རེད། གྲྭ་ཚང་འདི་གི་ཡང། གལ་ཆེ་ཤོས་སྡེ་ཚན་གཅིག་ལ་ཡང། ག་རེ་ཟེར་དགོས་རེད། འཕྲོད་བསྟེན། སེར་བྱེས་ཀྱི་ཡང་འཕྲོད་བསྟེན། དེ་འདྲའི་ཡན་ལག་ཅིག་ཡོད་རེད། འདིའི་ཐོག་ནས་ཡང་མི་འོག་ག་རེ་ཟེར་དགོས་རེད། དེ་འདྲའི་སྤྱི་ཚོགས་ལ་ཞབས་འདེགས་རེད། དེ་འདྲའི་མང་པོ་སྒྲུབ་འགྲོ་བ། དེ་མ་ཡིན་པའི་ད་རྒྱ་གར་ནང་ལ་ག་རེ་ཟེར་དགོས་རེད་ལ་དྭགས་རེད། སྒང་ཏོག་རེད། ཨ་ནི་ད་ང་ཚོ་བོད་པའི་གཞིས་ཆགས་ཡིན་ན་བན་ད་ར་དང། དེ་ནི་ཨོ་རི་སའི་གཞིས་ཆགས་ཁག་ལ་ཡང་དེ་འདྲའི་གྲོང་སྡེ་ཁག་དེ་འདྲའི་ཡོད་རེད། ཨ་ནི

ལགས་རེད་ད་འདི། གོང་ས་སྐྱབས་མགོན་ཆེན་པོས་དེ་ནས་ད། ཕལ་ཆེར། མི་ལོ་བཅུ་ཕྲག་གསུམ་ལྷག་ཟིན་ལ་ཚན་རིག་པ་དང་གོ་བསྡུར་མང་པོ་གནང་སྟེ་དེ་ནས་འདུག་གདན་ས་ཁག་ལ་དེང་དུས་ཀྱི་ཤེས་ཡོན་སྦྱང་དགོས་པ་དང། ཕྱིས་སུ་ད། ཚན་རིག་ལས་ལོ། ད། ཡིན་གཅིག་མིན་གཅིག་སྦྱོང་བརྡར་གནང་དགོས། དེ་འདྲའི་བཀའ་ཡང་ཡང་ཕེབས་པ་རེད། ད་ཕེབས་ནས་སྔོན་མ་དེ་བ་དེ་ནི། དཔེར་ན། གདན་ས་ཁག་གི་སློབ་གཉེར་བྱེད་སྟངས་ནི་སྔོན་མ་ནང་བཞིན་མ་ཡིན་པ་དེ་ནི། དཔེར་ན། ང་རང་ཚོ་རིགས་པ་རང་གི་ཐོག་ནས་དེ་ནི་རྟགས་གསལ་བཏང་ཡས་དང་ལུང་འདི་འདྲ་མ་དྲངས་པ་ཅིག་ཨོ་དེ་འདྲས་བྱས་དགོས་ཀྱི་རེད། དེ་འདྲའི་སའི་རྒྱུ་འབྲས་ཚར་གཅིག་གཉིས་ཅིག་འདུག་སེ་ད་དེ་འདྲས་གནང་ཡོད་བྱས་ཙང་དེ་འདྲས་བཤད་ཡོད་རེད་རྒྱུ་བཤད་གནང་ཡོད་ད་དེ་འདྲས་ཡིན་ཙང་དེ་ནི་ད་ཚན་རིག་དེ་གལ་ཆེན་པོ་ཞེ་པོ་ཅིག་ད་ཡང་ཡང་ཕེབས་པ་ཡིན་དེ་ནི་གྲྭ་ཚང་དེ་ལ་ད་ག་རེ་ཟེར་དགོས་རེད་འོ་འདི་དང་དེ་ནི་ང་ཚོ། ག་རེ་ཟེར་དགོས་རེད་ད། དེ། སེམས་དང་སྲོག་རེད་ད་དེ། དེའི། ཚོགས་པ་དང་དེ་ནས་བོད་ཀྱི་དཔེ་མཛོད་ཁང་གི་དེ་འདྲས་བྱས་ཅིང་ཕལ་ཆེར་དགུ་བཅུ་གོ་གྲངས་ནས་ཕལ་ཆེར་གདན་ས་ཁག་ལ་དེ་དེ། སློབ་ཡས་དེ་འགོ་བཙུགས་སོང་དེ་འདྲས་བྱས་ཨ་དེ་ནས་དེ་དེ་ནས་དེ་ནས་ག་རེ་ཟེར་དགོས་རེད་ཚང་མ། དེ་དེ་ད་ལྟ་ནང་བཞིན་རྒྱས་པོ་ཡོད་མ་རེད་དེ་ཨ་དེ་དེ་ནས

ལགས་ལགས་སོ། མཁན་རིན་པོ་ཆེ་ལགས་རྣམ་པ་ཚོས་ཀྱི་ད་ལྟ་ང་ཚོས་ཁ་སང་ཁ་ཉིན་ང་ཚོས་གསར་འགྱུར་བཏང་པ་རེད་གསར་འགྱུར་ནང་ལི་ཇེ་ཡ་ལ་ཡ་ད་སྦྱོང་བརྡར་བསྟི་གནས་ཁང་འདིའི་ནང་ལ་ཡ་ཨ་ནི་དཔེ་མཛོད་དང་ཨ་ནི་གཅིག་གི་ཡང་སྒོམ་དང་དེ་འདྲའི་སྡེ་ཚན་མང་པོ་ཞེ་པོ་ཅིག་འདུག་སྡེ་ཚན་ག་ཚད་ཞིག་ཡོད་རེད་ཨ་ནི་དེ་གི་དེ་ཨ་ནི་གཅིག་གི་བེད་སྤྱོད་གནང་སྟངས་ཞུ་དགོས་རེད་པས་ཨ་ནི་སློབ་ཁྲིད་ཀྱི་ཆ་བགོས་ག་འདྲེས་གནང་གི་ཡོད་རེད།

སྟག་རིན་པོ་ཆེ་འདི་བྱ་བ་རེད། ཨ་ལ་བྱང་ནས་ད་འདི་གི། ད་འདི་ནས་དོ་སྣང་བྱེད་མཁན་དཔལ་སློབ་གཉེར་བ་དོ་གཉེར་དོ་སྣང་བྱེད་མཁན་མང་རུ་མང་འགྲོ་བ་ཡིན་དུས་རང་ལ་དེ་ནི་འདིའི་ཐོག་ལ་ཨ་ནི་ད་མཐུན་རྐྱེན་མ་ཚང་བ་མང་པོ་ཞིག་ཡོང་གི་འདུག་ཡོང་གི་ཡོད་ཙང་དེ་ནི་ད། ད་ག་སུ་རེད། མཁན་པོ་གོང་མ་ངའི་གོང་མ་རེད་དེ་ནི་འདི་གི་དེ་ནི་འདུག་ཚན་རིག་ཁང། འཛིན་ཁང་དང་དེ་ནི་བརྟག་དཔྱད་བྱེད་ས་དང་ཚོགས་ཁང་འོག་འདུག་གསར་བ་འཛུགས་སྐྲུན་བྱེད་དགོས་འདུག་སེམས་ཀྱི་སྐྱབས་འཇུག་ཞུ་བཞིན་དུ་འཛུགས་སྐྲུན་བྱས་ཞེས་པ་བཅས་རེད། ཨ་འདི་ནང་ལ་ད་ད་ལྟ་འཛིན་ཁང་གསར་བ་ནང་ལ་ཚན་རིག་སྦྱོང་བརྡར་གསར་བ་ནང་ལ་དེ་ནི་ག་སུ་བ་རེད། དངོས་ཁམས་ཚན་རིག་གི་སློབ་ཁྲིད་བྱེད་ས་ཡོད་རེད། སྐྱེ་དངོས་ཚན་རིག་ད་ང་ཚོ་དེ་ཚན་རིག་སྡེ་ཚན་མ་འདྲ་བ་བཞི་ལ་ཕྱེ་ཡོད་འདི་ནང་ནས་ད་ཨ་ནི་དབང་རྩ་ཚན་རིག་དང་དེ་ནི་ཚན་རིག་གི་ལྟ་གྲུབ་དང་ཨང་རྩིས་བསླབ་ས་ཨ་དེ་འདྲའི་འཛིན་ཁང་མི་འདྲ་བ་ཡོད་རེད། ཡང་ད།

ད་ཁང་པ་ཞིག་གོ་བདེ་བ་ཡིན་ཙང་དེ་ཚོའི་ཆ་རྐྱེན་དེང་དུས་ལ་མཐུན་པ་བྱེད་ཅིང་ཨོ་དེ་འདྲས་བྱེད་ཅིང་ཨ་བརྟག་དཔྱད་ཁང་ཅིག་བསྒྲིགས་ཡོད་རེད་དེ་འདི་དང་མཉམ་དུ་ད་དཔེ་མཛོད་ཅིག་དཔེ་མཛོད་ཅིག་ཡོད་རེད་ཨོ་དེ་འདྲས་བྱས་ནས་ད། དེ་ནི་འདི་ནང་ལ་བརྟག་དཔྱད་བྱེད་ཡའི་ཡོ་བྱད་དེ་ཚང་མ་དངོས་གནས་དེང་སང་དུས་རིམ་ལ་ད་ཚན་རྩལ་ནང་བཞིན་གྱི་ད་དེ་འདྲའི་ཡོ་བྱད་ཆ་ཚང་བ་དངོས་གནས་ཨ་ཨ་སུ་རེད་ད་ཨོ་དུས་ཨོ་བསྐྲུན་བྱས་དེ་འདྲས་བྱུང་སོང་ཨོ་འདི་ཞིག་ཡིན།
འོ་ལགས་སོ། མཁན་རིན་པོ་ཆེ་ལགས་ད་ལྟ་གོང་དུ་བཀའ་མོལ་ཕྱིན་པ་ནང་བཞིན་མཁན་རིན་པོ་ཆེ་ལགས་རྣམ་པ་ཚོ་མ་གི། ཚན་རིག་འདི་ད་སྒྲིག་འཛུགས་རང་གི་ངོ་བོ་ཐོག་ནས་སློབ་ཚན་ནང་ལ་ཡ། དངོས་སུ་བཞག་བྱས་ད་བསླབ་པ་སློབ་གཉེར་བྱེད་ཡ་དེ་ཉིས་སྟོང་བཅུ་གསུམ་ནས་རྣམ་པ་ཚོས་དབུ་འཛུགས་གནང་བ་ཆགས་བསྡད་ཀྱི་འདུག། དེའི་གོང་ལ་ཡང་ད་ཅིག་དགེ་འདུན་པ་སོ་སོ། རང་ལ་ཡ་ཅིག་ག་ཞུ་དགོས་རེད་འདོད་མོས་གཞིར་བཟུང་གི་ཚན་རིག་ལ་དོ་སྣང་དང་དབྱིངས་ཡོད་ན་སོ་སོ་སྦྱང་བདེ་བའི་གི་དེ་འདྲའི་ལམ་ལུགས་སྲོལ་དེ་སྔ་དེ་འདྲའི་ཅིག་ཡོད་པ་འདྲ། ཁྱེད་རོམ་ཆེན་ལགས་ད་ངས་ད་ལྟའི་ལས་རིམ་འདིའི་ནང་གཙོ་བོ་ཆེ་ཤོས་དེ། འདུས་བྱས་ནས་ཅིག་དྲི་བ་དེ་བཀའ་འདྲི་ཞུ་ན་དྲན་སོང། ད་འདས་པའི་གི་དུས་ཚོད་འདིའི་ནང་ལ་ཡ་ཨ་ནི་དགེ་འདུན་པ་མང་པོ་ཅིག་ཚན་རིག་བསླབ་པ་སློབ་གཉེར་ཅིག་གནང་བ་རེད། ད་ཚན་རིག་ལ་སྤྱི་ཡོངས་ཀྱི་ཚན་རིག་ཞུ་གི་མེད་དེ་ད་ཀླད་རྩའི་ཚན་རིག་དང་སེམས་ཁམས་རིག་པའི་རྣམ་གཞག་རེད་ཨ་ནི་ཡང་ཅིག་དབང་རྩའི་ཚན་རིག་དང་དེ་བཞིན་གྱི་སྐྱེ་དངོས་རིག་པ་དང་དེ་འདྲས་མང་པོ་ཅིག་ད་སློབ་ཚན་དེ་དག་འདི་ཨ་ནི་འབྲེལ་ཡོད་ད་དགེ་འདུན་པ་རྣམ་པ་ཚོ་ལ་ཡང་ག་རེ་ཆགས་ཀྱི་ཡོད་དེ་ངོ་སྤྲོད་གནང་ལ་བརྟེན་ནས་ད་ག་ཞུ་དགོས་རེད་ཅིག་ཁྱད་པར་བཟོ་འདྲ་ཅིག་ཞུ་དགོས་རེད་པས་ཁྱད་པར་གཙོ་བོ་ག་རེ་ཅིག་མཁན་རིན་པོ་ཆེ་ལགས་གཟིགས་ཡོད་ན།
ལགས་འོང་ད་ཏན་ཏན་བར་སོ་རེ་ད་ཁྱད་པར་ཆེན་པོ་ཅིག་ཐོན་གྱི་འདུག་ག་རེ་ཟེར་ན་ད། ཚན་རིག་སྦྱངས་བྱས་ད་ལྟ་བར་དུ་དངོས་གནས་ཚན་རིག་སྦྱངས་བྱས་ད་སློབ་གཉེར་བ་མང་པོ་ཅིག་ཐོན་གྱི་ཡོད་རེད་ཐོན་པ་དེ་གྱིས་འདི་ནང་ནས་ད་དཔེ་ཆ་དངོས་གནས་དྲང་གནས་ཀྱི་ཕྱག་དཔེ་ཡག་པོ་ཡོད་ཅིང་ད་ཚན་རིག་ཐོག་ལ་གོ་རྟོགས་ཡག་པོ་ཡོད་མཁན་དེ་གྱིས་སྒྲིག་འཛུགས་ཀྱི་དེ་ནི་ཡང་ཁོ། སོ་སོས་བསམ་བློ་བཏང་སྟངས་ཡིན་ན་དེ་ནི་ག་རེ་ཟེར་དགོས་རེད་ཡང་དཔྱད་པ་བྱེད་སྟངས་དེ་ཚོའི་ཐོག་ལ་ཡིན་ན་ཡང་གཏད་སོ་མི་འདྲ་བ་ཡོང་ཡས་ཅིག་དང། དེ་ནི་ཕར་ཡང་མི་ལ་ཕར་འགྲེལ་བཤད་རྒྱག་པ་ཡིན་ན་ཅིག་ང་རང་ཚོ་ནང་པའི་ལྟ་གྲུབ་དང་དེ་ནི་ད་བློ་རིག་གི་རྣམ་གཞག་ད་སེམས་ཁམས་རིག་པ་ཞིག་རེད་བ་འོ་དེ་སྐད་དེ་ཕར་འགྲེལ་བཤད་རྒྱག་ཡང་རྒྱག་ཡང་ཚན་རིག་གི་ལམ་དང་མཐུན་པ་འོ་ད་དེ་ཚོའི་འགྲོ་སྟངས་དེ་ཕར་ཤེས་བསྡད་ཡོད་ཙང་དེ་ནི་འོ་ཕར་དུས་རྒྱུན་གྱི་ད་དེ་ག་རེ་ཟེར་དགོས་རེད། སྐབས་གཉིས། དེང་སང་མང་པོ་ཅིག་གཞོན་སྐྱེས་རེ་གང་ཟག་མང་པོ་ཅིག་ནི་ཚན་རིག་ལ་དོ་སྣང་ཡོད་མཁན་གྱི་ད། ཉམས་མྱོང་ཡོད་མཁན་ཞིག་ད་དེ་ཚོས་ཁ་བཤད་ཡང་འགྲེལ་བཤད་རྒྱག་ཡང་འདི་ང་ལ། ང་ཚོས་ཀྱི་ད་ཚན་རིག་སློབ་སྦྱོང་བྱས་མ་མྱོང་མཁན་དེ་ཚོས་ཀྱི་བཤད་སྟངས་ད་མི་འདྲ་བ་ཅིག་དང་གོ་བདེ་བོ་ཅིག་དང་ན་ཕ་རོལ་པོ་ངོས་ནས་ཉན་མཁན་ཚོ་ནས་ན་དོ་སྣང་ཆེ་ཡོང་ཡས་དང་དགའ་མོས་ཆེ་ཡོང་ཡས་ཨོ་འདི་ཏན་ཏན་ཁྱད་པར་མངོན་གསལ་དོད་པོ་ཅིག་ད་མཐོང་དགོས་པ་ཅིག་འདུག་ཨོ་དེ་འདྲ། པ་ཅིག་འདུག་ཞེས་ནི། མཁན་རིན་པོ་ཆེ་ལགས། ད་རེས་རྣམ་པ་ཚོ་མ་གིའི་ཚན་རིག་སྦྱོང་བརྡར་བསྟི་གནས་ཁང་དབུ་འབྱེད་བཀའ་དྲིན་བསྐྱངས་པ་འདིའི་ཐོག་ལ་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་འཕྲིན་རིན་པོ་ཆེ་ཕེབས་བཞག་འདིའི་ནང་ལ་ཡང་ངས་ཀྱིས་མར་ཅིག་ཀློག་ཡོང་དུས་བཀའ་སློབ་ཅིག་མར་ཅིག་ཟུར་འདོན་ཞུས་པ་ཡིན་ན། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དེང་རབས་ཚན་རིག་འདི་དང་ཨ་ནི་ནང་དོན་རིག་པ། ཟུང་འབྲེལ་གྱི་ཐོག་ནས་ཨ་ནི་ང་རང་ཚོ་སྤྱི་ཚོགས་ཡར་རྒྱས་ཀྱི་ཐོག་ལ་ཡ་ཞབས་འདེགས་སྒྲུབ་དགོས་ཀྱི་རེད་ཟེར་ཨ་ནི་བཀའ་ཕེབས་ཡོད་པ་འདིའི་ཐོག་ལ་ཡ་མཁན་རིན་པོ་ཆེ་ལགས་ཏོག་ཙམ་འགྲེལ་བཤད་གནང་ཐུབ་ཀྱི་རེད་པས་ང་ཚོ་ལ་ཡ་ད་ག་རེ་ཞུ་དགོས་རེད་གོ་སྐབས་དང་སྡིངས་ཆ་བརྒྱུད་ལམ་ག་འདྲ་ཅིག་ཡོད་ན་ཅིག་སྤྱི་ཚོགས་སྤྱི་ལ་འཛམ་གླིང་ཧྲིལ་པོ་ལ་ཡ་ཞབས་འདེགས་སྒྲུབ་ཐུབ་ཡས་ཀྱི། ལགས་འོ་ད་དེ་ཏན་ཏན་ད་གོང་ས་སྐྱབས་མགོན་ཆེན་པོས་ཐོག་མ་ནས་དངོས་གནས་དྲང་གནས་ཀྱི་ད་ཚན་རིག་པ་དང་འབྲེལ་བ་གནང་རྗེས་དེ་འདྲས་སོང་ནས་གང་ལྟར་ཕར་ཚུར་འདི་འདྲའི་འབྲེལ་ལམ། འདི་གནང་མཛད་དངོས་གནས་དྲང་གནས་འདི་བྱས་ཏེ། ད་ང་ཚོ་ནམ་རྒྱུན་བཤད་སྲོལ་ནང་བཞིན། མ་སེམས་ཅན་ཐམས་ཅད་དེའི་ནང་ནས་ཡང་སྒོས་ད། གོང་ས་མཆོག་གིས་དུས་རྒྱུན་འདི་ང་བཀའ་ཕེབས་ཡོང་དུས་སེམས་ཅན་ཐམས་ཅད་ནང་ནས་ཏེ། ང་རང་ཚོ་ཁ་ཡོད་ལག་ཡོད་ཡོད་ད་འཛམ་བུ་གླིང་འགྲོ་བ་མི་གཅིག་པ་ཡིན་དུས་ཡང་འདི་སྐད་དེ་ལ་དངོས་གནས་ཕན་ཐོགས་བྱེད་དགོས་ཡས་ཅིག། བྱེད་དགོས་འདུག་འདི་བྱེད་ཡས་ནུས་པ་ཡང་འདུག་འདི་བཀའ་ཕེབས་ཡོད་རེད་འདི་ཏན་ཏན་ཡོད་པ་ཅིག་ད་ང་རང་གིས་ཡིན་ན་ཡིད་ཆེས་བྱེད་ཀྱི་ཡོད་ག་རེ་རེད་ཟེར་ན་ད་ནུབ་ཕྱོགས་རྒྱལ་ཁབ་རེད་ད་གང་ལྟར་ཨེ་ཤེ་ཡ་ཚོ་ང་རང་ཚོ་ཨེ་ཤེ་ཡ་རྒྱལ་ཁབ་ནང་ཡིན་ན་ད་དེང་དུས་ཀྱི་ཚན་རིག་འདི་དངོས་གནས་དར་ཁྱབ་བྱུང་ནས་ད་ལོ་ཉིས་བརྒྱ་ལྷག་ཕྱིན་འབྲས་གྲུབ་ཀྱི་ཡོད་རེད་ཡིན་ན་ད་འདིའི་ཐོག་ལ་དངོས་གནས་མི་ད་རྒན་གཞོན་བར་གསུམ་ཚང་མ་དངོས་གནས་འདིའི་ཐོག་ལ་ཕར་དབྱིངས་ཡོད་ཤོས་ཅིག་དོ་སྣང་དང། ཤུགས་རྒྱག་ས་ཚང་མ་འདི་ལ་བྱས་ཡོང་དེ་སྔ་ལ་དེ་ནི་ག་རེ་ཟེར་དགོས་རེད་ད། དེ་འདི་བྱས་དེ་བ་བྱས་དེ་དེ་རེད་ཡིན་ན་ཡང་ད། འདི་ཚང་མ་བྱས་དེ་ཚང་མ་ཡང་དངོས་གནས་ཁོ་རང་ཚོ་ངོས་ནས་བསམ་བློ་བཏང་ཡས་ཅིག་ལ་མི་ལ་བདེ་སྐྱིད་བསྐྲུན་ཡས་ཀྱི་བསམ་བློ་ཞིག་འདིའི་ཐོག་ནས་དེ་ནི་ད་ཚན་རིག་དེ་ཡར་རྒྱས་བཏང་བཏང་དེ་བ་ཞིག་ཡོང་གི་ཡོད་རེད་དེ་འདྲས་ཡིན་པ་ཡིན་ན་ཡང་དེ་ནི་ཚན་རིག་བར་ཆད་ཀྱི་ཡར་རྒྱས་འགྲོ་བ་ཡིན་ན་དངོས་གནས་མིའི་སྤྱི་ཚོགས་ནང་ལ་དངོས་གནས་ག་རེ་ཟེར་དགོས་རེད་བདེ་སྐྱིད་ལྡན་པ་ཅིག་དང་ཡ་རབས་སྤྱོད་བཟང་ལྡན་པ་ཅིག་སྔོན་མ་ལས་ད་ཡར་འགྲོ་ཡས་ཅིག་ཕལ་ཆེར་ཕལ་ཆེར་དངོས་གནས་མེད་བསྡད་པ་ཅིག་དེ་འདྲས་ཞིག་ཡོད་ཡིན་ཙང་ང་ད་མིའི་བདེ་སྐྱིད་ད་དངོས་གནས་འཛམ་བུ་གླིང་ནང་ལ་བདེ་སྐྱིད་ལྡན་པ་ཅིག་དང་འཛམ་བུ་གླིང་དེ་ནས་ཡ་རབས་སྤྱོད་བཟང་དང་ལྡན་པ་དངོས་གནས་ཞི་བདེ་ལྡན་པ་ཅིག་ཡོང་བ་དགོས་ཀྱི་ཡོད་ན་ངེས་པར་དུ་དེ་དངོས་གནས་ད། ང་རང་ཚོ་ད་ནང་པའི་གཞུང་ནས་བཤད་པའི་སེམས་ཁམས་རིག་པ་དེ་ལ་ད་དངོས་གནས་དྲང་གནས་ཀྱི་དེའི་ཐོག་ནས་འགྲེལ་བཤད་རྒྱབ་ཅིང། ང་ཚོ་ཆོས་དང་འབྲེལ་བ་མེད་པ་ད་རྒྱལ་བ་རིན་པོ་ཆེས་ནམ་རྒྱུན་བཀའ་སྩལ་བསྡད་ཡོད་རེད་ཆོས་དང་མ་འབྲེལ་བའི་ཐོག་ནས་དེ་ནི་ད་འདི་གང་ལྟར་སེམས་ཁམས་རིག་པ་དེ་ལ་འགྲེལ་བཤད་རྒྱབ་ཡང་དེ་བྱམས་པ་དང་སྙིང་རྗེ་བཟོད་པ། དེ་ནི་དངོས་གནས་དྲང་གནས་ཀྱི་ད་ཆོག་ཤེས་ལ་སོགས་པའི་ད་དེ་འདྲའི་རིགས་དངོས་གནས། འཛམ་བུ་གླིང་སྤྱི་ལ་ད་བདེ་སྐྱིད་བསྐྲུན་ཡའི་དངོས་གནས་དྲང་གནས་ཀྱི་ད་བསླབ་བྱ་ཞེ་པོ་ཅིག་ཡོད་དེ་རེད་ཨོ་དེ་འདྲའི་གི་ད་ང་རང་ཚོ་ད་དེ་ད་གདན་ས་གློག་བརྙན་བྱེད་ས་གི་ད་གདན་ས་རིས་སུ་མ་ཆད་པའི་གདན་ས་ཁག་ལ་ད་དེ་ཚོ་ཆ་རྐྱེན་གྱི་ཆ་ཚང་ཡོད་དེ་རེད་ཡོད་པ་ཡིན་དུས་ཡང་ད་དེ་འདྲའི་གི་ཐོག་ནས་དངོས་གནས་མི་ཡ་རབས་སྤྱོད་བཟང་ཡིན་ན་ད་དེ་ནས་ཡ་རབས་སྤྱོད་བཟང་ཟེར་ཡས་དེ་ནི་ཕྱིའི་རྣམ་འགྱུར་ཙམ་མ་ཡིན་པར་དངོས་གནས་ནང་སེམས་ཀྱི་ཐོག་ནས་དེ་ནི་ཡ་རབས་སྤྱོད་བཟང་ཅིག་ཆགས་དགོས་ཀྱི་ཡོད་ཙང་སེམས་ལ་འགྱུར་བ་གཏང་དགོས་ཀྱི་ཡོད་རེད་སེམས་ལ་འགྱུར་བ་གཏང་ཡང་དེ་དེ་ནི་སེམས་ཀྱི་ད་ངན་པ་དང་བྱ་བ་ངན་པ་དང་དེ་ནི་མ་རབས་ཐ་ཤལ་དང་དེ་ནི་ག་རེ་ཟེར་དགོས་རེད་རྙོག་དྲ་དང་སྤྱི་ཚོགས་ནང་ལ་རྙོག་དྲ་དང་དེ་ཚོ་ག་རེ་ཡོང་གི་ཡོད་པ་དེ་ཤེས་པའི་ཐོག་ནས་ཨ་ནི་འདི་འདི་ལ་ཁ་གཏད་བཅག་ཡག་གི་དེ་ནི་སེམས་ཀྱི་བསླབ་བྱ་ད་མང་པོ་ཡོད་པ་དེ་ཚོ་དེ་ནི་ཕ་འགྲེལ་བཤད་བརྒྱབ། དེ་ནས། མིའི་དངོས་གནས་དྲང་གནས་ཡིན། མིའི་སྤྱི་ཚོགས་ནང་ལ་དངོས་གནས་གོ་རྟོགས་བྱུང་བ་ཡིན་ན། ཤེས་རྟོགས་བྱུང་བ་ཡིན་ན་དེ་འདྲའི་ཐོག་ནས་ད་འགྱུར་བ་བཏང་དགོས་པ་ཤེས་རྟོགས་བྱུང་བ་ཡིན་ན། དེ་ནི་ཕན་ཐོགས་ཡོད་པ་ཅིག་དང་འཛམ་གླིང་ཞི་བདེ་ལ་འགྲུབ་ཐུབ་ཡག་ཅིག་དེ་འདྲའི་གོ་རྟོགས་བྱུང་བ་ཡིན་ན་དེ་ནི་ག་རེ་བྱེད་དགོས་རེད་དངོས་གནས་ཕན་ཐོགས་ཡོང་གི་ཡོད་ད། དེ་འདྲའི་ད་བསླབ་བྱ་དེ་ཚང་མ་ང་རང་ཚོ་ད། ག་རེ་ཟེར་དགོས་རེད་བོད་བརྒྱུད་ནང་བསྟན་ཟེར་ན་འདྲ་ནཱ་ལེནྡྲ་ནས་བརྒྱུད་པའི་ཆོས་བརྒྱུད་འདི་ལ་ད་མ་ཚང་བ་མེད་པ་ཡོད་བསྡད་པ་ཅིག་རེད་ཡིན་ན་འདི་ཡིན་ཙང་ད་འདིའི་ཐོག་ནས་དངོས་གནས་ཆོས་དང་མ་འབྲེལ་བ་འདི་འདྲས་ད་དགེ་འདུན་པ་རྣམ་པ་ཚོས་ཚན་རིག་དང་དེ་ཚོའི་བྱང་བདེན་རྫུན་གྱི་འགྲོ་སྟངས་དང་དེ་ནི་ག་རེ་ཟེར་དགོས་རེད་མི་ཕར་ཕྱོགས་ནས་བསམ་བློ་བཏང་སྟངས་ཡིན་ན་འདྲ་ད་ཚན་རིག་གི་བསླབ་བྱ་ད་མང་པོ་ཅིག་ཡང་སྤྱི་ཚོགས་ལ་དགོས་མཁོ་ཡོད་པ་ཅིག་ཡོད་རེད་བ་འོ་དེ་ཚོ་དང་འབྲེལ་ནས་ད་སེམས་ཁམས་རིག་པ་འདིའི་ཐོག་ནས་སློབ་གསོ་ཞིག་སྤྲད་པ་ཡིན་ན། ཏན་ཏན་འདི་ནི་ཕན་ཐོགས་ཡོད་པ་ཅིག་ངེས་ཅན་ཞིག་རེད་དེ། དེ་འདྲའི་དེ་འདྲའི་ཆ་ནས་འདི་ནི་ད། ག་རེ་ཟེར་དགོས་རེད་ད། བོད་བརྒྱུད་ད། གཞུང་ཆེན་པོ་ལ་སློབ་སྦྱོང་བྱེད་མཁན་དེ་ཚོས་ད་ད་རྒྱ་གར་མི་བྱས་ཀྱི་བྱས་ཙང་ང་ང་རང་གི་བོད་མི་སྐྱ་སེར་ཚང་མ་གིས་ད་དཔེ་ཆ་ཤེས་པར་བྱེད་དགོས་རེད་བཀའ་ཕེབས་ཏེ་ཨོ་འདི་རེད་བསམ་གྱི་འདུག་ངས་ང་རང་དུས་རྒྱུན་དུ་ནས་འདི་དུས་རྒྱུན་དུ་ནས་མི་མང་གི་གྲས་ཤིག་བསྐྱལ་གྱི་ཡོད། སྐྱ་སེར་ཚང་མ་གིས་འདི་ནི་དངོས་གནས་དྲང་གནས་ཀྱི་ནང་པའི་ཆོས་དེ་ཤེས་པ་ཡིན་ན། ཨ་འདིའི་ཐོག་ནས་སེམས་ཁམས་རིག་པའི་རྣམ་གཞག་དེ་ཚོ་ཤེས་པ་དང་ཨ་འདིའི་ཐོག་ནས་དངོས་གནས་སེམས་ལ་བདེ་སྐྱིད་ག་ཚོད་ཞིག་སྐྱེ་གི་ཡོད་པ། ཡ་རབས་བཟང་སྤྱོད་ག་ཚོད་ཞིག་བྱེད་དགོས་པ་ཡིན་པ་འདི་ད་ལྟ་ང་ཚོ་ནང་པའི་དེ་ནི་སེམས་ཁམས་རིག་པའི་བསླབ་བྱ་ནང་ཡོད་པ་ཡིན་འདི་རང་ལ་དེ་ནི་ང་རང་ང་ཚོ་མི་མང་སྐྱ་སེར་ཚང་མས་འདི་ལ་སྦྱངས་པ་ཡིན་ན་ཨ་འདིའི་ཐོག་ནས་དངོས་གནས་འཛམ་བུ་གླིང་སྤྱི་ལ་དེ་ནི་ག་རེ་ཟེར་བོད་མི་རིགས་ཀྱི་བོད་མི་རིགས་དང་བོད་མི་རིགས་ཀྱི་དེ་ནི་རིག་གཞུང། རྩ་ཆེན་པོ་འདིའི་ཐོག་ནས་ཨ་ནི་འཛམ་བུ་གླིང་སྤྱི་ལ་ཞབས་འདེགས་སྒྲུབ་ཐུབ་ཡས་ཅིག་ཡོང་གི་རེད་ཅེས་བཀའ་ཕེབས་ཡས་དེ་འདི་ཏན་ཏན་ད་དངོས་གནས་རྒྱལ་བ་རིན་པོ་ཆེ་གིས་མིག་ཁ་ཕྱེ་བ་ནང་བཞིན་ལམ་སྟོན་གནང་བསྡད་ཡོད་རེད་འདིའི་ཐོག་ལ་ད་ང་རང་ཚོ་དགེ་འདུན་པ་དང་དེ་ནི་གདན་ས་ཁག་གི་གྲྭ་བཙུན་ཙམ་མ་ཡིན་པ་ཁྱིམ་པ་ཕོ་མོ་ཚང་མས་ད་རྒན་གཞོན་ཚང་མས་དངོས་གནས་འདི་ལ་དོ་སྣང་བྱེད་ཅེས་ད་གཟོད་ད་བོད་ཀྱི་ད་བོད་རྒྱལ་བ་རིན་པོ་ཆེ་བྱས་ཙང་དེ་འདྲ། ད་གང་ལྟར་བོད་མི་རིགས་ཀྱི་རིག་གཞུང་རེད་བོད་མི་རིགས་ཀྱི་ཁྱད་ཆོས་རེད་རྣམ་དཔྱོད་དེ་དེ་ནི་ད་འཛམ་བུ་གླིང་སྤྱི་ལ་ངོམ་ཆོག་པ་ཅིག་དང་དེ་ནི་ཡོང་ཡས་ཅིག་དེ་འདྲས་ཡོད་རེད་བྱས་ཙང་དེའི་ཐོག་ལ་དེ་ནི་དངོས་གནས་ག་རེ་ཟེར་དགོས་རེད་ཚང་མས་ཐུགས་ཁུར་གནང་དགོས་ཡས་ཅིག་རེད་ཤག་དྲན་གྱི་འདུག་ཨོ་དེ་འདྲས་ཅིག་མིན་འགྲོ།
ང་ད་ལྟ་དུས་ཚོད་རྐྱེན་པས་གི་ད་དྲི་བ་གཉིས་ཅིག་ཞུ་གི་ཡིན།
དང་པོ་དེ་འདི་ཡིན།
ད་ལྟ་མཁན་རིན་པོ་ཆེ་ལགས་ད་དེ་རིང་སང་ཉིན་ང་ཚོ་གདན་ས་གྲྭ་ཚང་མང་པོ་ཅིག་ནང་ལ་ཡ་ཚན་རིག་སློབ་ཚན། སྒྲིག་འཛུགས་ཀྱི་རང་བཞིན་ཐོག་ནས་མ་ད་སློབ་ཚན་ནང་གཏན་འབེབས་བྱེད་ཡ་དང་ཨ་ནི་ཡིག་རྒྱུགས་ནང་ལ་ཡ་སློབ་ཚན་བཞག་ཡ་དང་དེ་འདྲས་མང་པོ་ཅིག་ངོ་སྤྲོད་ཡོང་གི་ཡོད་རེད། མཁན་རིན་པོ་ཆེ་ལགས་ད་ལྟ་ད་དཔེར་ན་སེར་བྱེས་མཁས་སྙན་གྲྭ་ཚང་ཞུ་དུས་སྒང་ལ་ཨ་ནི་མ་གི་གདན་ས་ཆེ་གྲས་ནང་ཆགས་ཀྱི་ཡོད་དུས་སྒང་ལ་རྣམ་པ་ཚོས་གི་ད་ཚན་རིག་བསླབ་གཞི་དེ་གས་དེའི་གཏན་འབེབས་གནང་པ་ལ་ཨ་ནི་གཅིག་གི་རྣམ་པ་ཚོ་ལས་སྣེ་གཅིག་པོ་གཅིག་གི་དབུ་བཞུགས་ཐོག་ལ་ཡ་ཐག་བཅད་གནང་དགོས་ཡོད་རེད་ཡང་ན་དེ་ལ་ཡ་འགན་འཛིན་ལྷན་ཚོགས་ཅིག་བྱས་བྱས་ཡང་དེ་བཞིན་གི་གདན་ས་གསུམ་ནང་ལ་ཡ་དེ་སྔ་ད་དཔེར་ན་འབྲས་སྤུངས་བློ་གསལ་གླིང་ཡིན་ན་ཨེ་མོ་རི་དང་ཟུང་འབྲེལ་གྱི་ཐོག་ནས་དེ་འདྲས་གནང་གི་ཡོད་རེད་བོད་ཀྱི་དཔེ་མཛོད་ཁང་དང་ཟུང་འབྲེལ་གྱི་གནང་གི་ཡོད་རེད།

ལགས། ང་ཚོས་དེ་ལྟར་ཐོག་མར་དེའི་བྱོལ་བསྟན་ལ་ཚན་རིག་དང་དེ་འདྲ་དང་སྦྱང་ཡས་ད་དེ་འདི་རྩ་བ་ནས་ཡོད་མ་རེད་ཅི་ལྟར་ག་རེ་ཟེར་ན་ཡང་ང་དེ་སེ་ར་དེ་ལ་ལྷོ་ཕྱོགས་ལ་ད་དཔེ་ཆ་ལྟ་ཡའི་འགོ་འཛུགས་ཡས་དེ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་ནས་འགོ་བཙུགས་པ་རེད་ཡིན་ན་དེ་དུས་ཉི་མ་རེ་རེ་ད་ཆུ་ཚོད་ང་ཚོ་འཛིན་གྲྭ་གསུམ་བྱེད་པ་རེད་ད་ཡི་དེ་ཚོ་ལ་ཆུ་ཚོད་གཅིག་གཅིག་ཨིན་ཇི་ཨིན་ཇི་བསླབ་གི་རེད་དེ་ལ་ཨིན་ཇི་ད་ནམ་རྒྱུན་ང་ཚོ་ད་ཨིན་ཇི་འབྲི་ཀློག་ཙམ་ཨོ་དེ་འདྲས་ཅིག

ག་རེ་ཟེར་རེད་འཛིན་གྲྭ་གསུམ་པ་བར་དང་དང་པོ་གཉིས་པ་གསུམ་པ་དེ་འདྲ་རེ་བྱེད་ཡོད་རེད་དེ་འདྲ་བྱས་ནས་དེ་ནས་དགེ་རྒན་ཡང་ང་རང་ཚོ་དགེ་འདུན་པ་དག་དབྱིན་ཇི་ཤེས་མཁན་ཁ་ཤས་ཤིག་རྫུན་བཟོ་གི་ལབ་དེ་འདྲ་བྱས་པ་རེད། ད་དེ་ནས་རིམ་པས་ཤེས་འདོད་དེ་ནས་ཡར་རྒྱས་འགྲོ་ཞིང་ད་དགུ་བཅུ་གོ་གྲངས་ནང་ལ་དེ་ནས་སེ་ར་བྱེས་ཀྱི་སློབ་གྲྭ་དངོས་སུ་ཡར་རྒྱས་བཏང། བརྒྱད་ཅུ། བརྒྱད་ཅུ་བའི་ལོ་བརྒྱད་ཅུ་བའི་ལོ་མཇུག་དང་ད་དགུ་བཅུ་གི་འགོ་སྟོད་དུའང་ཡར་རྒྱས་བཏང་ནས་འཛིན་གྲྭ་བདུན་པ་བརྒྱད་པ་བར་དུ་དཔེ་ཡག་པོ་ཆགས་ནས་ངོ་ནས་འདུ་བྱས་པ་རེད་དེ་ནས་ད་དགུ་བཅུ་གོ་ཐོས་མའི་སྟེང་ད་ང་ཚོ་དེ་ག་རེ་ཟེར་རེད། སེ་ར་བྱེས་ཀྱི་སློབ་གྲྭ་དེ་དངོས་གནས་རྒྱ་གར་དབུས་གཞུང་ངོས་ངོས་ལེན་ཡོད་རེད་ད་དེ་འདྲའི་ཆགས་ཙང་ད། ཕྱིས་སུ་ད་བྱོན་མཁན་ཡོང་མཁན་གྱི་ད་སློབ་ཕྲུག་ཚོ་ལ་དཔེ་གོ་སྐབས་ཡག་པོ་ཡོད་ཅི་ལྟར་ང་རང་ཚན་རིག་ལ་ད་དེ་འདྲའི་མོས་པ་དང་དེ་འདྲའི་ཡོད་ཡིན་ནའང་ད་དེ་འདྲའི་སྦྱང་ཡས་དང་དེ་འདྲའི་གི་ད་སྐད་ཡིག་ཆ་ནས་མ་འཇོན་དེ་དེ་ད་དེ་ཡོད་མ་རེད་ཡིན་ད་དེ་འདྲའི་རང་མེད་དེ་ནི་ང་ཚོའི་སྔོན་མ་སྔོན་མ་ང་ཚོའི་ག་རེ་ཟེར་རེད། ཏོག་ཙ་ལོ་གཞོན་པའི་སྐབས་དུས་ཡིན་ནའང་ད་ཚན་རིག་དེ་འདྲའི་ང་ཚོའི་ཕྱི་རྒྱལ་གི་གྲྭ་བ་གསུམ་བཞི་ཅིག་དེ་འདྲའི་ཨ་རི་བ་དང་ཨི་ཊ་ལི་དེ་འདྲའི་ཁ་ཤས་ཤིག་རེད་ཁོང་ཚོ་དང་འབྲེལ་ནས་ཚན་རིག་གི་དེ་འདྲའི་ཡང་ཁོང་ཚོ་དང་མཉམ་དུ་རྟགས་གསལ་བཏང་སྟེ་ང་ལ་ཁོང་ཚོའི་ལན་བརྒྱབ་སྟངས་དེ་ཚན་རིག་ལ་མཐུན་པ་བྱས་ཅིང་ལན་བརྒྱབ་ད་དེ་འདྲས་བྱས་ནས་རྩོད་པ་དེ་འདྲས་ཚར་ཁ་ཤས་རྩོད་མྱོང་བ་དེ་འདྲས་ཞིག་རེད་ལབ་རེད་འོ་དེ་འདྲས་བྱས་མྱོང། ལགས་སོ་མཁན་རིན་པོ་ཆེ་ལགས་ངས་མཐའ་མ་དེ་ཅིག་བཀའ་འདྲི་ཞུ་གི་ཡིན། ད་དཔེར་ན་གདན་ས་གྲྭ་ཚང་ཁག་གི་ནང་ལ་ཡང་ཚན་རིག་བསླབ་པ་སློབ་གཉེར་གནང་ཡག་དེ་གི་ཡང་ཕྱོགས་གཞན་པ་ཅིག་ནས་བལྟས་པ་ཡིན་ན་ཡང་ཅིག་བསླབ་པ་སློབ་གཉེར་ལ་ཡང་ཅིག་ག་རེ་ཞུ་དགོས་རེད། རྐྱེན་བར་ཆད་དང་ཡང་ཅིག་གཞུང་རང་ལ་ཡང་ག་རེ་ཞུ་དགོས་རེད་ཅིག་བློ་རྩེ་གཅིག་ལ་ཡང་གནས་མ་ཐུབ་པ་བྱས་ཡང་ཅིག་འདི་འདྲས་ཀྱི་འགོག་རྐྱེན་ཞུ་དགོས་རེད་པས་ད་ཅིག་བར་ཆད་འདྲ་བོ་བྱས་ནས་ཡང་ཚན་རིག་ལ་ཤུགས་ཆེན་པོ་སླེབས་པ་ཚན་རིག་སློབ་ཚན་དང་ཅིག་ངོ་སྤྲོད་ཤུགས་ཆེན་པོ་ཡོང་བས་ན་འདི་འདྲས་འདྲ་བོ་ཅིག་གི་དགོངས་པ་བཞེས་སྟངས་ཡང་ཅིག་ཡོང་གི་ཡོད་རེད་དེའི་ཐོག་ལ་ཡང་མཁན་རིན་པོ་ཆེ་ལགས་ཀྱི་གཟིགས་སྟངས་ག་འདྲས་ཡིན་ནམ། རེད་རེད་ད་རེད། སྤྱི་བཏང་ང་ཚོ་སྔོན་མ་དང་པོ་ནས་གདན་ས་ཁག་ལ་སློབ་གྲྭ་བཙུགས་པ་རེད་ཟེར་དོན་གྱི། འདི་བཙུགས་པ་རེད་ཟེར་དུས་ང་ལས་རྒན་པ་ལི་མང་པོ་ཅིག་ད་ང་ཚོ་གྲྭ་ཚང་ནང་དེ་ཞེ་དྲག་ལའང་ཡོད་མ་རེད་ཡིན་ན་གདན་ས་ཁག་སོ་སོ་ལ་དེ་ནི་བསྐུར་འདོད་ཀྱི་འདུག་ད་དེང་དུས་ཀྱི་ཨིན་ཇི་སྐད་ཡིག་དང་དེ་ཚོ་སློབ་གཞི་བཙུགས་པ་རེད་ཟེར་དུས་འདི་ལ་དོགས་པ་བྱེད་མཁན་དང་བསམ་འཆར་དེ་ནི་བྱུང་བ་རེད་ཡིན་ནའང་ང་ཚོ་སེ་ར་བྱེས་ངོས་ནས་རྩ་ནས་འདི་ལ་ཐེ་ཚོམ་མེད་པའི་ཐོག་ནས། ཡི་གེ་ཡི་དང་སློབ་གྲྭ་བཙུགས་ནས་དངོས་གནས་ལོ་འདི་བྱས་ཙང་ད་ང་ཚོ་སྔོན་མ་ནས་འདུག་ད་ཕལ་ཆེར་བརྒྱད་ཅུ་གྱ་གྲངས་བརྒྱད་ཅུ་གི་ད་ནས་བྱས་སློབ་གྲྭ་ཡོད་རེད་དེ་དེ་ང་ཚོ་ག་རེ་ཟེར་རེད་བདུན་ཅུ། བདུན་ཅུ་བདུན་ཨ་བདུན་བདུན་ནས་ཅན་བླ་དགའ་ཡོད་ང་ཚོ་གྲྭ་ཚང་ལ་དགའ་ཡག་ཐག་ཆོད་ཅིག་མ་རེད་འདི་འདྲ་སྔ་བ་ས་རྡོ་འདི་འདྲས་ཡོད་ཅེས་དེ་ནས་ཅན་འགོ་བཙུགས་ནས་པེད་མུ་ཁྲི་ནས་ཡག་ཡོང་ཡར་རྒྱས་བཏང་ཡར་རྒྱས་བཏང་དུས་བྱས་ཚར་དེ་ནས་རྒྱ་གར་འདི་དབུས་གཞུང་གི་དུས་མིང་རྫུ་འཕྲུལ་བས་འདི་རེད་འདི་བ་རེད་ཨ་འདིའི་ཐོག་ལ་ཏན་ཏན་ཡོད་རེད་དེ། བྱས་ཙང་དེ་ཚན་རིག་དང་འདི་འདྲས་དོན་དངོས་ཅན་འདི་འདྲས་ཡོང་སྲིད་བ་རེད་བསམ་བྱས་ཙང་ང་ཚོའི་ངོས་ནས་ཚན་རིག་སློབ་སྦྱོང་བྱས་དེ་ས་མཚམས་དེ་ག་བ་ཡོད་རེད་ཟེར་ན། ཕར་ཕྱིན་དང་དབུ་མ་གྲྭ་ཚང་རང་གི་སེར་བྱེས་ཀྱི་ངོས་ནས་ཡིན་ན། ཕར་ཕྱིན་དང་དབུ་མ་ཆ་ཚང་བལྟས་ཟིན་པ་ཅིག་གིས་ད། འཛིན་གྲྭ་དེ་ལ་ད། དེ་ནས་ཚན་རིག་དག་གི་སློབ་སྦྱོང་བྱས་ཏེ་འགོ་བཙུགས་ཀྱི་ཡོད་རེད་ཡིན་ཙང་ད། སོ་སོ་གི་ངོ་མའི་ད་ནི་ནང་པའི་ལྟ་གྲུབ་ཀྱི་ད། ཡོད་ན་མེད་ན་དབུ་མ་དང། ཕར་ཕྱིན་གྱི་གཞུང་འདི་རེད་དེ་རེད་འདི་འདི་དང་མཉམ་དུ་ཚད་མ་རིག་པ་དེ་བལྟས་ཚར་བ་ཞིག་ཆགས་ཀྱི་ཡོད་རེད་ཡིན་ཙང་དེ་ནི་འདིའི་ཐོག་ལ་ཏན་ཏན། ད། སྟེ། སྟེ། འདི་འདྲའི་བར་ཆད་ད་བར་ཆད་ཟེར་ན་ཡོང་གི་རེད་དེ། དངོས་གནས་དྲང་གནས་ཀྱི་ཕྱག་དཔེ་ཡག་པོ་ལྟ་མཁན་ཞིག་ཡིན་ན་འདི་ལ་ཧ་ལས་པ་ཅིག་གནོད་རྐྱེན་ད། ཡོང་ཡ། ད་སུ། མི་འདུག་ཁོ་རང་ཚོ་དེ་སློབ་གཉེར་བ་མང་པོ་ཅིག་གིས་འདི་ཤེས་ཀྱི་འདུག་ཨ་རིགས་གཅིག་གིས་ད། དཔེ་ཆ་རང་གི་ད། གཞུང་རང་གི་ཐོག་ལ་ད་དུང་ཤུགས་རྒྱག་དགོས་དེ་ན་ཡང། སྟེ། སྟེ། འདི་འདྲའི་ད་ཡང་ཁོ། ཚན་རིག་འདི་ཡང། སློབ་ཁྲིད་བྱེད་པ་ཙམ་མ་ཡིན་པའི་དེབ་དང་དེ་ནས་མང་པོ་ཀློག་དགོས་ཏེ་འདི་འདྲས་ལ་དཔེ་གསལ་ཟིན་པའི་ཡོང་གི་འདུག་མ་གཏོགས་གཞན་འདི་འདྲའི་དེ་ཉམས་ཆག་འགྲོ་ཡ་དང་དེ་འདྲས་ལ་གནོད་རྐྱེན་ཡོད་པ་ད་ལྟ་སློབ་གཉེར་བའི་ངོས་ནས་འདི་འདྲས་ཞུ་མཁན་མི་འདུག་སྟེ་འདི་ལ་ང་རང་གི་མཐོང་སྣང་ལ་ཡིན་ན་འདི་ཏན་ཏན་གནོད་ཡོད་མ་རེད་བསམ་གི་འདུག་ག་རེ་ཟེར་ན་ད་སློབ་གཉེར་བ་ཚོ་གིས་ཇི་ལྟར་ང་ཚོ་གཞུང་བལྟ་ཡས་དེ་ལ་སོགས་པའི་རྩ་བ་དང་འགྲེལ་པ་དེ་འདྲས་ཁ་ཤས་ཀྱིས་གཏན་འབེབས་བྱས་ཡོད་རེད་ཡིན་ནའང་འདི་འདི་ལས་མ་ཟད་པའི་ད་སོ་སོ་སྒེར་གྱི་ངོས་ནས་ད་གཞུང་ཆེན་མོ་དང་རྒྱ་གཞུང་ལས་དེ་མ་ཡིན་པའི་ང་རང་གིས་ད་ཆོས་ལུགས་རང་གི་བོད་དུ་ཆོས་བརྒྱུད་ཡིན་ན་ས་སྐྱ་རྙིང་མ་ལྟ་བུའི་ད་འདི་འདྲའི་མང་པོ་གི་གཞུང་ཆེན་པོ་ཡོད་རེད་དེ་ཚོ་ཡིན་ན་གཟིགས་ཀྱི་ཡོད་ཙང་དེ་ཕ་ཆེ་ཨ་ཟེར་བ་རེད་སློབ་གཉེར་བ་སོ་སོ་གི་སློབ་གཉེར་བྱེད་ཡ་ལ་གནོད་ཚབས་ཆེན་པོ་ཡོད་པ་ཞིག་མཐོང་གི་མི་འདུག་ཨོ་དེ་འདྲས་ཞུས་ཡིན། ལོ་ལགས་སོ་མཁན་རིན་པོ་ཆེ་ལགས་ད་ལྟ་གོང་དུ་ཁྱེད་རོམ་ཆི་ལ་བཀའ་གནང་པ་ནང་བཞིན་རེད་ཤག་ད་དུས་ཀྱི་འགྱུར་བ་གི་ཆ་ནས་ཨ་ནི་ཤེས་བྱ་གསར་བ་གསར་བ་ནང་འདྲེན་བྱེད་དགོས་ཡས་འདི་ཨ་ནི་དུས་ཚོད་ཀྱི་ཆ་ནས་ཨ་ནི་ཅིག་འདི་འདྲས་གནས་སྟངས་ཆགས་བསྡད་ཀྱི་ཡོད་རེད་ལ་ལྷག་པར་དུ་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས Holistic Education གསུང་དུས་ད་ད་རིང་སང་ཉིན་ནུབ་ཕྱོགས་དང་མཁས་པ་མང་པོ་ཅིག་གིས་ད་ཕྱོགས་ཡོངས་ཀྱི་གནས་ཚུལ་མཁྱེན་དགོས་ཡས་འདི་ཨ་ནི་ད། ཤེས་རིག་གི་སྡེ་ཚན་ནང་ལ་ཡང་གལ་ཆེ་ནང་གི་དོན་ཆེན་ཞིག་ཆགས་ཀྱི་ཡོད་པར་བཀའ་སློབ་སྔ་རྗེས་ཕེབས་ཀྱི་ཡོད་པ་ནང་བཞིན་གྱི་ད་གདན་ས་གྲྭ་ཚང་ཁག་ནས་ཚན་རིག་གཟིགས་ཐུབ་པ་ཡིན་ན་འདབ་གཤོག་གཉིས་ལྡན་གྱི་ཕྱོགས་ལ་ཡང་འགྲོ་ཐུབ་ཀྱི་ཡོད་པ་དང་འདིས་ཀྱིས་ཨ་ནི་སྤྱི་ཚོགས་ལ་ཡང། འཕྲལ་ཕུགས་རྒྱང་གསུམ་གྱི་ཕན་ཐོགས་རྒྱ་ཆེ་བ་སྒྲུབ་ཐུབ་ཀྱི་ཡོད་པ་འདི་ང་ཚོས་ཤེས་རྟོགས་ཐུབ་ཀྱི་ཡོད་རེད། ད་རིང་གི་ང་ཚོ་ལས་རིམ་འདིའི་ཐོག་ནས། གང་ལྟར་སེར་བྱེས་མཁས་སྙན་གྲྭ་ཚང་གི་མཁན་རིན་པོ་ཆེ་དགེ་བཤེས་བཀྲ་ཤིས་ཚེ་ཐར་ལགས་རྣམ་པ་ཚོས་ཀྱི་མ་གི། ཚན་རིག་སྦྱོང་བརྡར་བསྟི་གནས་ཁང། དབུ་འབྱེད་བཀའ་དྲིན་བསྐྱངས་ཡོད་པ་དང་ལྷག་པར་དུ། ཤེས་ཡོན་བསྟི་གནས་ཁང་དེའི་ནང་ལ་ཡ་ཚན་རིག་གི་བསྟི་གནས་ཁང་བཙུགས་རྗེས་ད་ལོ་བཅུ་འཁོར་བ་དུས་ཚོད་གཉིས་མཉམ་དུ་འདྲ་བོ་ཆགས་བསྡད་ཀྱི་འདུག་དེའི་སྐོར་དང་འབྲེལ་བྱས་ང་ཚོར་གླེང་མོལ་ཞུ་བའི་དུས་ཚོད་གནང་བར་ཐུགས་རྗེ་ཆེ་མཁན་རིན་པོ་ཆེ་ལགས། ཨོ་ལགས་སོ་ཕལ་ཆེར་ནང་བསྟན་མཐོང་བ་ཐུགས་རྗེ་ཞུ།